དེ་རིང་ང་ཚོའི་ཕར་སྐྱེལ་དཔྱད་ཞིབ་ལས་རིམ་འདིའི་ནང་ལ་ཡང་ཁྲིམས་གཞི་དེའི་རྒྱབ་ལྗོངས་དང་དོན་སྙིང་སོགས་སྐོར་ལ་ཡང་གླེང་སློང་ཁག་ཅིག་ཞུ་གི་ཡིན། ད་ཁ་སང་གཟའ་ལྷག་པའི་ཉིན་ལ་ཡང་ཨ་མི་རི་ཀའི་གྲོས་ཚོགས་གོང་མའི་ནང་ལོགས་ལ་ཡོད་པའི་སྲིད་དོན་ཚོགས་པ་གཉིས་ཀའི་འཐུས་མི་མང་ཆེ་ཞིག་གི་རྒྱབ་སྐྱོར་འོག་ལ་ཡིན་ན་ཁྲིམས་གཞི་ཆེན་པོ་དེ་ལ་ཡང་མང་མོས་བྱུང་ཤག་དེ་བྱུང་པ་མ་ཟད། ཚོད་དཔག་བྱས་ན་ད་རིང་གྲོས་ཚོགས་འོག་མའི་ནང་ལོགས་ལ་ཡང་འདིའི་ཐོག་ལ་ཡང་འོས་ཤོག་འཕངས་བྱས་ཡིན་ན་ཕལ་ཆེན་མང་མོས་ཡོང་ཡག་དེ་ཕལ་ཆེན་གཏན་འཁེལ་བའི་བཟོར་གྱུར་ཤག་གལ་སྲིད་དེ་འདྲས་བྱུང་བ་ཡིན་ན། ད་རིང་གི་གཟའ་འཁོར་འདིའི་གཟའ་མཇུག་གོང་ལ་ཡིན་ན་སྲིད་འཛིན་བྷའི་ཏིན་གྱིས་ཨ་ནི་དེ་ལ་ཡ་མཚན་རྟགས་བཀོད་བྱས་ཨ་མི་རི་ཀའི་ཁྲིམས་རང་བསྒྱུར་དགོས་ཡོད་ས་རེད། ད་ཁོ་ཁྱོན་ཡོངས་ནས་བཤད་པ་ཡིན་ན། ཨ་མི་རི་ཀའི་སྒོར་མོ་ཐེར་འབུམ་ཉིས་བརྒྱ་བརྒྱད་ཅུ། ཟེར་དུས་ཙམ་པ། ད་དར་གལ་སྲིད་བོད་ནང་ལོགས་ལ་ཡར་མང་ཆེས་གོ་བདེར་བྱས་པ་ཡིན་ན་ཨ་མི་རི་ཀའི་སྒོར་མོ་དུང་ཕྱུར་ཉིས་སྟོང། བརྒྱད་བརྒྱ་ཙམ་ཅིག་གི་ཡིན་ན་འགྲོ་སོང་བཏང་དགོས་རེད་འགྲོ་སོང་ཆེན་པོ་ཞེ་དྲག་རེད་གཉིས་པ་དེ་ཡིན་ན་ཨ་མི་རི་ཀའི་གཞུང་གི་ངོས་ནས་ད་ཚན་རིག་དང་བཟོ་ལས་ཀྱི་ཆེད་དུ་ཨ་ནི་འགྲོ་སོང་བཏང་བྱས་རོགས་རམ་བྱས་ས་དེ་ཡིན་ན་ཞེ་དྲག་གི་དཀོན་པོ་རེད་ད་དེ་ཚོའི་སྐོར་ལ་ཡང་ང་ཚོ་དེ་ནས་བཀའ་མོལ་ཞུ་ཆོག་རེད་དེ་འདྲ་གཅིག་གི་འོག་ལ་ཡིན་ན་ད་ཨ་མི་རི་ཀའི་གཞུང་གི་ཐད་ཀར་འགྲོ་སོང་བདག་གིར་བཏང་པ་དེ་ཡིན་ན་ད་འདས་པའི་ལོ་ལྔ་བཅུ་དྲུག་ཅུའི་ནང་ལོགས་ལ་ཡང་ཕལ་ཆེན་བྱུང་བ་དང་པོ་ཡིན་པ་འདྲ་དེ་འདྲ་སོང་ཙང་ཁོར་དོན་སྙིང་ཆེན་པོ་གཅིག་རེད་ཤག། དོན་སྙིང་ཆེན་པོ་གཉིས་པ་དེ་རེད་དེ་ག་རེ་འདུག་ཟེར་ན། ཨ་ནི་ད་རིང་གི་གྲོས་འཆར་དེའི་ད་དམིགས་ཡུལ་གཙོ་བོར་དེ་མ་ཚང་ཁོའི་ལས་ཀ་བྱེད་ཡག་དེ་ག་དེ་མང་ཆེ་བ་ད་ཨ་མི་རི་ཀའི་ནང་ལོག་གི་བཟོ་ལས་དང་དེ་འདྲ་ཡར་རྒྱས་བཏང་ཡ་དང་དེ་འདྲ་ཚན་རིག་ཡར་རྒྱས་བཏང་ཡ་རེད་ཤག་དེ་འདྲ་ཡིན་ནའི་ཁོའི་མཐའ་མའི་དམིགས་ཡུལ་གྱུར་པ་དེ་ཡིན་ན་རྒྱ་ནག་ལ་ཡར་འགྲན་རྩོད་བྱེད་ཡག་ཡིན་ཟེར་བྱས་ཁ་སང་ཕ་གིར་ཡར་གྲོས་ཚོགས་ནང་ལོག་ལ་ཡར་འོས་ཤོག་མ་འཕངས་གོང་ལ་ཡར་ཨ་ནི་གྲོས་ཆོད་འདི་ལ་ཡར་རྒྱབ་སྐྱོར་བྱེད་དགོས་ཡོད་ཟེར་བྱས་འབོད་སྐུལ་གནང་མཁན་གྲོས་ཚོགས་གོང་མའི་འཐུས་མི་མང་ཆེ་གཅིག་གིས་བཤད་པའི་སྐབས་ཡིན་ན་ད་རྒྱ་ནག་དེ་དམིགས་འབེན་གཙོ་བོ་དེ་ཡིན། ད་རིང་གི་གྲོས་འཆར་དེ་ཡིན་ཟེར་བྱས་བྱས་གང་ལྟར་རྒྱུ་མཚན་ཤུགས་ཆེན་པོ་ཞིག་རག་སོང་དེ་འདྲ་སོང་ཙང་གཅིག་ནས་ཡིན་ཨ་མི་རི་ཀས་རྒྱལ་ནང་གི་བཟོ་ལས་དང་ཐོན་སྐྱེད་དང་ཚན་རིག་ལག་རྩལ་དེ་ཚོ་དང་འབྲེལ་བ་ཡོད་པ་དང་ཨ་ནི་ཕྱོགས་གཞན་པ་གཅིག་ནས་ཡིན་ཨ་མི་རི་ཀས་དེ་རིང་ཁ་སང་འཛམ་བུ་གླིང་ནང་ལོག་གི་ད་གང་ལྟར་ཕྱི་འབྲེལ་སྲིད་བྱུས་ནང་ལོག་ལ་ཡང་གདོང་ལེན་བྱེད་ས་གཙོ་བོ་དེ་ཡིན་རྒྱ་ནག་ཆགས་བསྡད་པ་རེད་སྤྱིར་བཏང་རྒྱ་ནག་དང་འབྲེལ་བ་ཆེན་པོ་ཞེ་པོ་ཅིག་ཡོད་པའི་དེ་འདྲ་ཅིག་རེད་ཤག་ཁྲིམས་གཞི་ཁོ་རའི་ནང་ལོགས་ཀྱི་ནང་དོན་གཙོ་བོར་དེ་ཨ་མི་རི་ཀའི་སྒོར་མོ་དུང་ཕྱུར་ལྔ་བརྒྱ། ཉི་ཤུ་ཙམ་ཅིག་ཡིན་ན་ཕ་གིའི Chips ཟེར་མཁན་ཅིག་དེ་རིང་ཁ་སང་ཡིན་ན་གློག་ཀླད་འཕྲུལ་ཆས་དང་དེ་ཚོའི་ནང་ལོགས་ལ་ཡང་ཕ་གིའི་ཁོའི་ཀླད་པའི་ཚུལ་དུ་གྱུར་པ། འདི། བཟོ་ཡག་ལ་ཡ་ཚོང་ལས་ཁང་ཚོ་ལ་རྒྱབ་སྐྱོར་བྱེད་ཡག་དང་ཡང་ཁྲལ་བཅག་ཡག་དང་འདི་འདྲས་ཀྱི་གཙོ་བོ་ཅིག་རེད་ཤག་ཨ་ནི་འདི་མ་ཡིན་པའི། ལྷག་འཕྲོས་ཀྱི་ཨེ་ཐེར་འབུམ། ཉིས་བརྒྱ་དེ་ཡིན་ན་ཨ་མི་རི་ཀའི་ནང་ལོགས་ལ་ཡང་ཚན་རིག་དང་གསར་གཏོད་ཀྱི་ད་བཟོ་ལས་ཐོག་གསར་གཏོད་དང་དེ་འདྲ་ལ་ཞིབ་འཇུག་བྱེད་ཡག་དང་དེ་འདྲ་ལ་ཡང་ཡིན་ན་འགྲོ་སོང་བཏང་ཡག་དང་ཨ་ནི་དེ་མ་ཡིན་པའི་མཐའ་མ་དེ་ཐེར་འབུམ་ཉི་ཤུ་རྩ་གྲངས་ཅིག་ཐད་ཀར་རང་ད་རྒྱ་ནག་དང་འབྲེལ་བ་ཡོད་པའི་འདི་ཆུང་ཙག་གི་ལས་ཀ་སོགས་རེད་ད་ཡིན་ན་གཅིག་བྱེད་དུས་ཙམ་པ་ད་རིང་འདི་མང་པོ་ཞེ་པོ་ཅིག་དངུལ་ཡོད་ཙང་ཐེར་འབུམ་ཉི་ཤུ་རྩ་གྲངས་སུ་ཉུང་ཉུང་མཐོང་གི་རེད་དེ་འདྲ་ཡིན་ན་ཐེར་འབུམ་ཉི་ཤུ་རྩ་གྲངས་སུ་འདི་ད་ཞེ་པོ་ཅིག་མང་པོ་རེད་པ་རྒྱ་ནག་གི་ཁ་གཏད་བཅག་ཡག་གི་ལས། ལས་དོན་གཞན་པ་འདི་ན་མང་ཆེ་བ་བཤད་ཡག་རེད་ཤག་ད། གཙོ་བོ་དེ་དེ་རིང་དེ Chips ཟེར་མཁན་དེ Chips ཟེར་དེ་འགྲེལ་བཤད་རེད་ཅེས་རོབ་ཙམ་ཞུས་པ་ཡིན་ན་ངས་དེ་ཞུམ་ནས་བཤད་ཅིང་ནི་དེ་རིང་ཁ་སང Computer དང་དེ་ཚོ་སྤྲད་སྒང་གའི་ནང་ལོགས་ཁོའི་ཀླད་པའི་རྩ་གཞི་བཅོལ་བ་ཀླད་པའི་རྩ་གཞི་དེ་རེད་ད་ཀླད་པའི་རྩ་གཞི་དེ་ཁྲིམས་ཞུ་ཁོ་རའི་ནང་ལོགས་ལ་ཡར་མང་ཆེ་ད་ཨིན་ཇིའི་ནང་ལ Semi Conductors ཅེས་འགྲེལ་བཤད་རྒྱག་གི་འདུག་ག Semi Conductors ཟེར་དེ་ངས་དྲན་ཡག་བྱས་པ་ཡིན་ན་བོད་ནང་ལོགས་ད་བ་ལ་ཡག་དངོས་རྫས་རིག་པའི་འདི་སློབ་དེབ་དང་བསླབ་གྲྭའི་ནང་བསླབ་པའི་སྐབས་ལ་ཡིན་ན་གློག་འདྲེན་ཕྱེད་རྫས་བྱས་ལབ་ཀྱི་ཡོད། ད་ཡིན་ནའི་ལས་དེ་ཚོ་སྤྱིར་བཏང་མིའི་ཁ་ལ་འཇགས་མེད་ཙང། མང་པོ་ཞིག་གིས་ལམ་སང་ཕལ་ཆེར་འདི་གོ་བ་ད་ག་ཅིག་འདི་རེད་ཨ་བསམ་བསམ་ཅིག་ཕལ་ཆེར་ཡོང་ཐུབ་ཁག་པོ་རེད་བསམ་གི་འདུག་སྤྱིར་བཏང་ང་རང་ཚོའི་ད་རྒྱུ་ཅ་ལག་ཡོད་རེད་བ་ཅ་ལག་དེ་ཚོ་ཡིན་ན་གློག་འཁྱུད་མཁན་དང་མ་འཁྱུད་མཁན་ཡོད་རེད་དཔེར་ཆ་བཞག་ན་ལྕགས་ལ་ཡིན་ན་གློག་ཅིག་བཞག་ན་ལམ་སང་ལྕགས་དེ་གློག་འཁྱུད་འགྲོ་གི་རེད་ཟངས་ལ་ཡིན་ནའི་གློག་འཁྱུད་འགྲོ་གི་རེད་ཡང་འགྱིག་དང་ཤིང་དེ་ཡིན་པའི་འདི་གློག་བཞག་པ་ཡིན་ན་ཁོ་གློག་དེ་ཤིང་དང་བགེགས་རྒྱུད་ཅེས་འཁོར་ལོ་ཁྱུད་དགུ་མར་བ། ད་ཡིན་ན་ལས་འཛམ་བུ་གླིང་དཀར་ལོག་ལོ་ཡང་རྒྱུད་གཞན་པ་འདི་ཁ་ཤས་འབྱོར་དེ་ཡིན་ན། འཛམ་ཙམ་ལོག་ཁྱུད་འཛམ་ཙམ་ལོག་མ་ཁྱུད་ཉན་ཏེ་ད་འདི་ཁོའི་ད་ལྟང་ལྟང་ཡང་གཉིས་ཀྱི་ཨ་ནི་རྒྱུད་དེ་ཚོའི་ནང་ལོག་ལོ་ཡང་ཨ་ནི་བེད་སྤྱོད་བཏང་བྱས་ད་དེ་ཚོ་ཀླད་ཁུ་སུ་དེར་ཕ་བོ་ད་ང་ཚོ་མིག་གི་ཁོ་རས་གཟིམ་ཡང་མེད་པའི་ཕ་བོ་འདི་རེད་འདི་འདི་བཟོས་པ་ཡིན་ན་འཛམ་ཙམ་ལོག་ཕྱིན་འཛམ་ཙམ་ལོག་འགྲོ་གི་མེད་ཙང་ཁོའི་ད་ལྟང་ལྟང་གིས་དེ་ཚོ་ཁོ་རྐུ་བ་གཅིག་ཁོ་རས་ནང་ལོག་ལས་ཀ་མང་པོ་ཞིབ་བྱེད་ཐུག་གོ་རེད་བྱས་ཙང་ཀ་ད་འདི་འདྲ་བྱས་བྱས་ད་ད་གས་དཔེ་ད་གློག་སྐུད་དེ་ཚོ་དཔེ་ད་མིག་གིས་ཟིན་ཡ་མེད་པ་ནས་ཆུང་ཆུང་དེ་ཚོ་ཤེ་ད་དཔེ་ས་ཡ་མང་པོ་ཡིན་ན་ཨ་ནི་ང་རང་ཚོའི་སེན་མོ་ཙམ་གཅིག་གི་སྒང་ད་ལེབ་ལེབ་ཆུང་ཆུང་གཅིག་སྒང་ལ་ཡ་གློག་སྐུད་དེ་ཚོ་ད་སྒྲིག་བྱས་ང་ཚོའི་ཁ་པར་དང་གློག་ཀླད་དང་དེ་ཚོ་ལས་ཀ་དེ་ཚོ་མང་པོ་བྱེད་ཐུབ་ཡ་འདི་དཔེར་ན་ཆ་བཞག་པ་ཡིན་ན་ཨ་ད་ང་རང་ཚོ་ལག་པར་འཁྱེར་ཡ་ཁ་པར་ད་ཀུ་ཤུ་རྟགས་ཅན་གྱི་ཁ་པར་བྱས་པ་ཡིན་ན་སྤྱིར་བཏང་བྱས་པ་ཡིན་ན། འདིའི་ནང་ལོགས་ཡོད་པའི་འཕྲུལ་ཆས་དང་གློག་སྐུད་འདི་ག་དེ་སྔ་མོ་ལོ་ལྔ་བཅུའི་གོང་ལྟ་བུ་ལ་ཡིན་པ་ཡིན་ན་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གྲངས་བདུན་ཅུ་དོན་གྲངས་འདྲ་ལ་ཡིན་པ་ཡིན་ན་འདིའི་མང་ཉུང་ག་ཚད་ཚོར་ཟེར་ན་ཁང་པ་ཆེན་པོ་གཅིག་ནང་ལ་ཡར་འཕྲུལ་འཁོར་འདི་གའི་གློག་སྐུད་འདི་སྒང་ག་བསྒྲིགས་ནས་ལས་ཆུད་མ་ཆུད་བྱས་ད་དེ་རིང་ཁ་སང་ཡིན་ན་ང་རང་ཚོ་ལག་པའི་ནང་འཁྱེར་ཡག་གི་ཁ་པར་ཆུང་ཆུང་འདི་འདྲ་ཅིག་ཆགས་བསྡད་ཡོད་རེད་བྱས་ཙང་ཁོ Chips ཟེར་དེ་བཟོ་ཡག་དེ་ཡིན་ན་དེ་རིང་ཁ་སང་གཅིག་གློག་ཀླད་དང་ཨ་ནི་ཁ་པར་དང་གཅིག་པར་ཆས་ཟེར་མཁན་དེ་ཚོའི

བརྒྱ་ཆ་བཅུ་གཉིས་ཙམ་ཞིག་ཨ་མི་རི་ཀའི་ནང་བཟོ་གི་མེད་པ་འདྲ་གཞན་པ་དེ་ག་ལིང་ཕྱི་རྒྱལ་བཟོ་གི་ཡོད་རེད་བཟོས་པ་མ་ཟད་ལྷག་པར་དུ་ཨེ་ཤི་ཡ་ཨེ་ཤི་ཡའི་ནང་ལོགས་ནས་ད་དེ་རིང་ཁ་སང་ཡག་ཤོས་བཟོ་མཁན་ལྷོ་ཀོ་རི་ཡ་དང་ཨ་ནི་ཐའེ་ཝན་ད་ཐའེ་ཝན་གྱི་ཨ་ནི་ཐའེ་ཐའེ་ཅི་ཏེན་ཟེར་མཁན་དེ་བཟོ་ཚོང་ལས་ཁང་དེ་ཡིན་ན་འཛམ་བུ་གླིང་ནང་གི་ད Chips ཟེར་མཁན་གལ་ཆེ་ཤོས་དང་མང་ཤོས་དང་ཨ་ནི་རྙོག་དྲ་ཆེ་ཤོས་དེ་ག་ད། དཀའ་ངལ་ཆེ་ཤོས་དེ་ག་དེ་བཟོ་མཁན་དེ་ཡིན་ན་ཁོ་ཚོས་བཟོ་གི་ཡོད་རེད་ད་མ་གཞི་ཐའེ་ཝན་དང་ལྷོ་ཀོ་རི་ཡ་གཉིས་ཆ་ཨ་མི་རི་ཀ་དང་འབྲེལ་བ་ཡག་པོ་ཡོད་རེད་དེ་ལས་ཡིན་ནའི་ལས་ནད་ཡམས་བྱུང་བའི་སྐབས་ལ་ཡ་དེ་ཚོ Chips དེ་ཚོ་འདང་ལ་མ་འདང་བྱས་མོ་ཊ་བཟོ་ཐུབ་ལ་མ་ཐུབ་བྱས་ད་དཀའ་ངལ་དེ་ཚོ་ཞེ་པོ་བྱུང་དུས་འདི་གང་དེ་ཡིན་ན་རྒྱ་ནག་དང་འགྲན་རྩོད་བྱེད་དགོས་དེ་ཙམ་པ་ཡིན་ན་ད་དེ་རིང་འདི་གཙོ་བོ་དེ་ད་དངོས་གནས་ཨ་མི་རི་ཀ་རྒྱ་ནག་དང་འགྲན་རྩོད་བྱེད་དགོས་ཡོད་ན་སྔ་མོ་དམར་ཤོག་ཨུ་རུ་སུ་དང་འགྲན་རྩོད་བྱས་པ་ནང་བཞིན་བྱས་ཕི་ཀེ་ཡ་དམག་དཔུང་ཕར་ཚུར་བཏང་ཡག་དེ་གཙོ་བོ་མིན་པ། དེ་ལས་གལ་ཆེ་ཅིག་ཡིན་ན་སོ་སོའི་གསར་གཏོད་བྱེད་ཡག་དང་ཚན་རིག་ལག་རྩལ་ཡར་བཏང་ཡག་དང་ཨ་ལྷག་པར་དུ་ད་བཟོ་ལས་ནང་ལོགས་ལ་མེད་དུ་མི་རུང་བའི་ཨ་འདི་ཆིབས་ངས་དེ་ཚོ་ཡིན་ན་སོ་སོའི་རྒྱལ་ཁབ་ནང་ལོགས་ལ་ཡ་གསར་གཏོད་བྱས་མ་ཟད་སོ་སོ་རྒྱལ་ཁབ་ནང་ལོགས་ལ་ཡ་བཟོ་གྲྭའི་ནང་བཟོ་ཡག་དེ་ཡིན་ན་གལ་ཆེན་པོ་འདུག་བྱས་བྱས་ཡིན་ན་ད་ད་རིང་ཕི་ཀེ་རྒྱ་ནག་ལ་དམིགས་པ་ཡིན་མིན་གང་ཞིག་ལ་ཡང་ཡིན་ཨ་མི་རི་ཀའི་ནང་ལོགས་ཀྱི་ཨ་ནི་ལས་ཀའི་གོ་སྐབས་དང་ད་ལྟ་དཔལ་འབྱོར་དེ་ཚོ་ཡར་རྒྱས་བཏང་ཡག་གི་དེ་འདི་ལ་ཡང་དམིགས་བྱས་བཟོ་མགྱོགས་གི་རིང་གི་གྲོས་འཆར་དེ་འདྲ་ཅིག་རེད་ཤག་ངས་ད་གིན་ཞུས་པ་ནང་བཞིན་རྒྱ་ནག་གིས་དེ་ལ་ཡང་འབད་བརྩོན་ཞེ་པོ་བྱེད་ཀྱི་ཡོད་རེད་རྒྱ་ནག་གཞུང་གིས་དངོས་གནས་བྱས་ན་ད་འགྲོ་སོང་བཏང་སྟེ་ད་རིང་དེ་ཡང་ཨ་མི་རི་ཀའི་དེ་དུང་ཕྱུར་ཕལ་ཆེར་གཅིག་ལྔ་བརྒྱ་ཙམ་ཞིག་དེ་བཏང་ཡག་འདུག་ག་འགྲོ་སོང་ད་ཡིན་ན་ལས་རྒྱ་ནག་གིས་དེ་འདི་སྔོན་ནས་ཡིན་ན་དུང་ཕྱུར་གཅིག་སྟོང་ལྔ་བརྒྱ་ཙམ་ཞིག་བཏང་བྱས་ཡིན་ན་ཨ་ནི་ད་ཆིབས་ས་བཟོ་ཡག་གི་ཐབས་ཤེས་ཞེ་པོ་བྱས་པ་དེ་ལས། ད་ལྟ་བར་དུ་རྒྱ་ནག་གིས་ད་ཕལ་ཆེར་སྤྱིར་བཏང་སྟབས་བདེ་འདི་ཚོ་བཟོ་ཐུབ་གི་ཡོད་པ་འདྲ་དེ་ལས་ཡིན་ན་ལས། ཁོ་ལམ་ལྷོང་དེ་ཞེ་དྲག་བྱུང་མི་འདུག་ལམ་ལྷོང་མ་བྱུང་བཅས་བྱས་ཡིན་ན་ད་རི་ཀས་ད་དུང། དོགས་པ་མི་ཞུ། ཁ་ར་ཕུ་འདི་བཟོ་ཡག་དང་ཨ་ནི་ཐ་ན་ཕ་ཤ་རྒྱ་ནག་ལ་བཟོས་པའི་ཧོའ་ཝུའེ་གི་ལག་པ་འཁྱེར་ཡག་ཁ་པར་དེ་ཚོའི་གཙོ་དེ་ཐ་མ་དེ་ཡིན་ན་ཆིབས་དེ་ག་དེ་ཡིན་ན་ད་ག་འདྲ་ཕྱི་རྒྱལ་ནས་ཉོ་དགོས་ཀྱི་ཡོད་རེད་ཐའི་ཇི་ཏན་ཟེར་དེ་ཐའི་ཝན་ནས་ཉོ་དགོས་ཀྱི་ཡོད་རེད་དེ་ལས་ཐའི་ཇི་ཏན་ཟེར་ཁོའི་ཚན་རིག་ལག་རྩལ་དེ་ཚོ་ཨ་མི་རི་ཀས་སྲུང་ཙང། ཨ་མི་རི་ཀའི་གཞུང་གིས་འདི་བཙོང་ཆོག་མ་ཡོང་རྒྱ་ནག་བཙོང་ཆོག་མ་ཡོང་ཟེར་ན་ཁོས་བཙོང་ཡ་མེད་པ་ཆགས་ཀྱི་རེད་འདི་འདྲའི་བྱས་བྱས་ཡིན་ན་རྒྱ་ནག་ལ་ཡ་དཀའ་ངལ་ཆེན་པོ་ཞེ་པོ་ཅིག་འཕྲད་ཀྱི་ཡོད་ས་རེད་འདི་ག་འདི་ད་ལྟ་ལྟ་འདི་དང་ང་རང་ད་རིང་འདིར་གྲོས་ཆོད་དེ་ད་ལྟ་འབྲེལ་བ་མི་འདུག་དེ་ལས་ད་ལྟ་རང་ངའི་གསར་འགྱུར་མཐོང་ཡག་ཅིག་ལ་ཡ། རྒྱ་ནག་གཞུང་གིས་ཕི་གེ་ཡ་ཁོང་ཚོའི་འདི་ལྟ་ཆིབས་ལྟ་དེ་ཚོ་བཟོ་ཡ་འདི་འགྲོ་སོང་ཞེ་པོ་བཏང་བྱས་ངས་ད་འདས་པའི་ལོ་བཅུ་ཉི་ཤུའི་ནང་ལ་ཞེ་པོ་ཅིག་འབད་བརྩོན་བྱས་བྱས་ད་རི་ཀས་བྱེད་བཞིན་པའི་སྒང་རེད་འདི་ཚོའི་ལས་ཀའི་འགན་འཁྱེར་མཁན་གཙོ་བོ་ཅིག། ཤའོ་ཡཱ་ཆིང་ཟེར་མཁན་ཞིག་རྒྱ་མི་ཞིག་འདུག་གོ། ཁོ་ཨ་ནི་ད་རིང་རྒྱ་ནག་གཞུང་གིས་ཡིན་ན་ལྐོག་ཟ་རུལ་སུངས་བྱས་བྱས་བྱས་བྱས་བྱས་ཡིན་ན་ཁོ་ར་ཡ་ཨ་ནི་འཛིན་བཟུང་བྱས་པའི་ཞེས་བྱས་གསར་འགྱུར་ཐོན་ཤག་ད་ཁོ་ཚོའི་བི་ཀ་ཡ་རྒྱ་ནག་གཞུང་གི་འགྲོ་སོང་དེ་ཞེ་པོ་བཏང་བ་དེ་ལ་དེ་རིགས་ཐོ་ད་ལྟ་ད་ལམ་ལྷོང་ཞེ་དྲག་བྱུང་མེད་ཡིན་ནའི་ལས་ཨ་མི་རི་ཀའི་ངོས་ནས་ཡིན་ན་དེ་ལ་གཟབ་གཟབ་མ་བྱས་པ་ཡིན་ན། གང་འཚམ་ཅིག་ལ་ཡ་ད་རྒྱ་ནག་གི་གཞུག་གུ་ལུས་ཡག་གི་ཉེན་ཁ་དེ་ག་དུས་ཡིན་ནའི་འདུག་ག་ཅི་གཅིག་བྱས། གཉིས་པ་དེ་ཡིན་ན་ད་ད་རིང་དེའི། གྲོས་འཆར་དེ་ཨ་མི་རི་ཀའི་གྲོས་ཚོགས་གོང་མའི་ནང་ལ་ཡང་འོས་ཤོག་འཕངས་པའི་སྐབས་དེར་ཡིན་ན་གྲོས་ཚོགས་གོང་མའི་འཐུས་མི་དྲུག་ཅུ་རེ་བཞི་ཡིས་ནི་རྒྱབ་སྐྱོར་བྱས་གསུམ་ཅུ་སོ་གསུམ་གྱིས་འདི་ལ་ངོ་རྒོལ་བྱས་བཞག་ད་ངོ་རྒོལ་བྱེད་མཁན་མང་ཆེ་ཅིག་ཡིན་ན་སྤྱི་མཐུན་སྲིད་དོན་ཚོགས་པ་རེད་ཡིན་ནའི་སྤྱི་མཐུན་སྲིད་དོན་ཚོགས་པའི་ནང་ལོགས་ནས་ཀྱི་གྲོས་ཚོགས་ཀྱི་འཐུས་མི་བཅུ་བདུན་གྱིས་རྒྱབ་སྐྱོར་བྱས་མ་ཟད་སྤྱི་མཐུན་སྲིད་དོན་ཚོགས་པའི་གྲོས་ཚོགས་གོང་མའི་མགོ་ཁྲིད་གཙོ་བོ་མེ་ཆུ་མི་ཁང་ནོ་ཟེར་ཁོ་རང་གིས་རྒྱབ་སྐྱོར་བྱས་བཞག། ཨ་མི་རི་ཀའི་ཆབ་སྲིད་ནང་ཁུལ་གྱི་དོན་གཉེར་བྱས་པ་ཡིན་ན་ད་ངས་ཆ་གཉིས་སུ་ད་མཐོང་སོང་གཅིག་དེ་ག་རེ་ཟེར་ན་ཐེར་ཀེ་སི་ཨ་མི་རི་ཀའི་སྲིད་དོན་ཚོགས་པ་དེ་གཉིས་ཕར་ཚུར་ལ་རྒྱུན་ནས་ད་འདྲ་ཁ་གཏད་རེས་ཞེ་པོ་བྱས་བྱས་ལས་ཀ་ག་རེ་ཡིན་ནའི་མཉམ་རུབ་བྱེད་མ་ཐུབ་པ་དང་བསམ་པ་གཅིག་སྒྲིལ་བྱས་བྱས་ཡིན་ན་གྲོས་འཆར་དེ་འདྲ་གསུམ་དུ་བཞག་ཡག་དཔེ་དཀའ་ངལ་འདུག་ག་འདི་འདྲའི་སྐབས་དེ་ཡིན་ན་ད་མ་རྩ་ནས་སྤྱི་མཐུན་སྲིད་དོན་ཚོགས་པའི་གྲོས་འཐུས་མི་མང་པོ་གཅིག་གིས་དེ་མོས་མཐུན་བྱས་ཡོད་མ་རེད་ལས་ཡིན་ནའི་ལས་བཅུ་བདུན་གྱིས་མོས་མཐུན་བྱས་བྱས་ད་གང་ལྟར་གྲོས་ཚོགས་སྲིད་དོན་ཚོགས་པ་གཉིས་ཀའི་འཐུས་མིའི་ངོས་ནས་མཉམ་རུབ་གི་ཐོག་ནས་ཡིན་ན་ད་རིང་གི་གྲོས་འཆར་ཆེན་པོ་དང་གི་ཚིག

ཨ་ནི་བཟོ་ཚོང་ལས་ཁང་ཆེན་པོ་དེ་ཚོ་ལག་པར་བླུག་ཡག་གི་མོས་མཐུན་བྱས་པ་དེ་ཡིན་ན་ངས་བྱས་ན་ཁོ་དོན་སྙིང་ཆེན་པོར་བཟུང་གི་འདུག་སྤྱི་མཐུན་སྲིད་དོན་ཚོགས་པས་སྤྱིར་བཏང་ལྟ་བ་བྱས་པ་ཡིན་ན། ཁྲོམ་རའི་ནང་ལ་ཡང་ག་རེ་དགོས་ཀྱི་ཡོད་མེད་དེ་ཡིན་ན་ཨ་ནི་བཟོ་ཚོང་ལས་ཁང་དང་ཁྲོམ་ར་ཁོ་རང་རང་གིས་ཨ་ནི་རྩད་བཅད་ག་བཅུག་དགོས་རེད་གལ་སྲིད་ཨ་ནི་དཔེར་ན་ཆ་བཞག་ན་ཨ་ད་ཆིབ་ཟེར་མཁན་དེ་རྩ་ཆེན་པོ་དང་གོང་ཆེན་པོ་དང་དེ་འདྲ་ཡིན་པ་ཡིན་ན་ཨ་ནི་བཟོ་ཚོང་ལས་ཁང་དེ་ཚོ་ཁོ་ཚོང་པ་དེ་ཚོ་རང་གིས་ཡིན་ན་ཨ་ནི་དེ་ལ་ཡང་མ་རྩ་བཞག་བྱས། ཨ་ནི་བྱེད་ག་བཅུག་དགོས་རེད། འདི་ལ་ཡང་ཁྱོན་ནས་གཞུང་གིས་ཐེ་ཇུས་ཁྱོན་ནས་བྱེད་རྒྱུ་ཡོད་མ་རེད་གཞུང་གིས་ཐེ་ཇུས་བྱས་ན། ཁོ་ལ་རོགས་པ་བྱེད་རྒྱུའི་ཚབ་ལ་ཡིན་ན། སྐྱོན་ཞིག་རེད་དེ་འདས་སོང་ཙང་གཞུང་གིས་བལ་དེ་ཁྲོམ་རའི་ནང་ལོགས་ལ་ཐེ་ཇུས་ཁྱོན་ནས་བྱེད་རྒྱུ་ཡོད་མ་རེད་ཅེས་ཁོ་ཚོས་གང་དག་སྤྱིར་བཏང་གི་ལྟ་གྲུབ་དེ་འདྲ་བརྗོད་ཡོད་རེད་དེ་ལས་ཡིན་ནའི། དེ་རིང་འདིར་ཡ། གང་དག་ཅིག་ཁོང་ལྟ་གྲུབ་དེ་ལ་ཡ་འགྱུར་ལྡོག་བཏང་བ་བཟོ་བྱས་ད་དངུལ་ད་གི་ཅིག་མང་པོ་ཞིག་ཡིན་ན། ཨ་ནི་ཨ་མེ་རི་ཀའི་བཟོ་ལས་དང་གསར་གཏོད་བྱས་ཡ་དག་དེ་ཚོ་ནང་ལ་ཡ་བཏང་གི་ཡིན་ཟེར་བྱས་ཐག་གཅོད་པ་རེད་དེ་ཡིན་ནའི་ཁོ་ཚོའི་ལྟ་བ་ལ་ཡ་གང་དག་འགྱུར་ལྡོག་ཆེན་པོ་ཞེ་པོ་ཕྱིན་པའི་ཡིན་ན་རྟགས་མཚན་ཞིག་རེད། ཁྲིམས་གཞི་དེའི་སྐོར་ལ་ཡང། འབོད་སྐུལ་བྱས་པའི་སྐབས་དེ། འཐུས་མི་མང་པོས་གསུང་གི་འདུག་ད་དེ་ཡིན་ན་སྔ་མོ་ཡིན་ན་དངོས་གནས་བྱས་ན་འདི་འདྲ་རེད་ད་ད་རེས་གལ་སྲིད་ཡིན་ན། ད་རྒྱ་ནག་དང་ཨ་ནི་རྒྱལ་ཁབ་ཁ་ཤས་ཅིག་གིས་ཡིན་ན། ཁོ་རང་ཚོ་གཞུང་རང་གིས་པས་ཨ་ནི་སྒྲིག་འཛུགས་བྱས་བྱས་ཡིན་ན་ད། གསར་གཏོད་དང་དེ་ཚོ་ལ་ཡང་འགྲོ་སོང་ཞེ་པོ་བཏང་དུས་ཙམ་པ། ང་ཚོས་ད་དུང་ཨ་མི་རི་ཀས་ཡིན་ན་ད་ཁྲོམ་རས་བྱེད་ཀྱི་རེད་བསམ་བྱས་གང་དགའ་པས་ད་ཡ་མ་བྱས་བྱས་བཞག་བཞག་པ་ཡིན་ན་ཨ་ནི་ཉི་མ་གཅིག། རྗེས་ལུས་ཐེབས་དུས་ཙམ་པ་ཨ་ནི་ཕྱི་དྲགས་ཚར་གི་རེད་ད་ཡིན་ན་ད་རེས་ཡིན་ན་ད་ལྟའི་དུས་ཚོད་གསར་པ་འདིའི་ནང་ལོགས་གནས་སྟངས་གསར་པ་དེའི་ནང་ལོགས་ལ་ཡིན་ན་གཞུང་གིས་ངེས་པར་དུ་དེ་ཚོའི་ནང་ལོགས་ལ་ཡ། གང་ལྟར་གཞུང་རང་གིས་ཕ་གི་ད་རྒྱ་ནག་ཡིན་ན་ཕལ་ཆེར་བཟོ་ཚོང་ལས་ཁང་དེ་ཚོ་མང་པོ་ཅིག་གཞུང་གཉེར་གྱི་བཟོ་ཚོང་ལས་ཁང་བྱས་བྱས་གཞུང་རང་གིས་བྱེད་ཀྱི་ཡོད་རེད་འདི་འདི་རང་དེ་མ་རེད་ཨ་མི་རི་ཀའི་དབུས་གཞུང་གིས་དོ་པ་ཆིབ་བཟོ་ཡག་གི་བཟོ་ཚོང་ལས་ཁང་བཙུག་འོ་མའི་བཟོ་གྲ་རྒྱབ་འདི་བྱེད་ཀྱི་ཡིན་བྱས་ཟེར་གི་ཡོད་མ་རེད་ད་ཁོ་ཚོའི་དངུལ་དེ་ག་རེ་ཟེར་ན་ཨ་ད་བཟོ་མཁན་གི་བཟོ་གྲ་དེ་ཚོ་ཡོད་རེད་པ་དེ་ཚོ་ལ་ཡ་ཁྲལ་ཆག་ཡང་བཏང་ཡག་དང་ཁོ་ཚོའི་དོགས་པ་ལ་ཞིབ་འཇུག་གི་ལས་ཀ་ལ་ཡང་ཡིན་ན་རོགས་རམ་བྱེད་ཡག་ཆེད་དུ་འགྲོ་སོང་བཏང་ཡག་དང། འདི་འདྲའི་གཙོ་བོ་རེད་མི་ཤེས་ཨ་མི་རི་ཀའི་གཞུང་གིས་ད་ཨ་མི་རི་ཀའི་གཞུང་སུ་ཉེ་ད་ཕལ་ཆེར་བོད་ནང་ལོགས་ཡིན་ན་ཕལ་ཆེར་བསམ་བློ་གཏང་མ་ཕོད་པར་བརྗོད་ཀྱི་རེད་ད་ག་རེ་ཟེར་ན་རྒྱ་ནག་ཡིན་མི་ད་ད་གཞུང་ལ་ད་ཞེ་པོ་ཅིག་ཡོད་རེད་པ་བཟོ་གྲ་ད་དེ་གས་མང་པོ་ཞེ་པོ་ཅིག་ཨ་མི་རི་ཀའི་དབུས་གཞུང་ལ་ཡ་བཟོ་གྲའི་གསུམ་དེ་ཆུང་ཆུང་ཅིག་གང་ད་གཅུས་གཟེར་ཆུང་ཆུང་ཅིག་བཟོ་སའི་བཟོ་གྲ་ཅིག་ཡོད་མ་རེད་ཐ་ན་ཕར་བཞག་ཡ་དམག་གི་གོ་ལག་དེ་གས་དེ་ཚང་མ་ལོག་ཡིན་ན་སྒེར་གི་བཟོ་ཚོང་ལས་ཁང་གི་བཟོས་བྱས་ཡིན་ན་ཨ་མི་རི་ཀའི་གཞུང་ལ་ཡ་བཙོང་གི་ཡོག་རེད་འདི་འདྲ་སོང་ཙང། ཨ་མི་རི་ཀའི་དངུལ་དེ་གའི་གང་ག་ལོག་ཡིན་ན་ད་གང་དག་སྒེར་གི་བཟོ་ཚོང་ལས་ཁང་དེ་གའི་དེ་མར་སྤྲད་བྱས་དེ་གའི་དེ་བྱས་ཡག་གི་གང་དག་ཐབས་ཤེས་དེ་བྱས་བྱས་དེ་བྱེད་གོ། ད་དེ་རིང་གྲོས་འཆར་དེའི་དང་པོ་བསམ་བློ་ག་འདྲ་སེ་འཁོར་ཡོད་མེད་དེ་ཁོ་རེ་སྒྲུབ་མ་རེ་བྱས་པ་ནས་གཅིག་ཁྱད་མཚར་པོ་ཅིག་ཡ་མཚན་མཚན་རེ་ཞིག་འདུག་དེ་ག་འདྲ་སེ་བྱུང་འདུག་ཟེར་ན། ཉིས་སྟོང་བཅུ་དགུའི་ལོ་ལ་ཡ། དམངས་གཙོ་སྲིད་དོན་ཚོགས་པའི་འགོ་ཁྲིད་ཆག་ཤུ་མར་དང་སྤྱི་མཐུན་སྲིད་དོན་ཚོགས་པའི་གྲོས་ཚོགས་ཀྱི་གོང་མའི་འཐུས་མི། Todd Young ཟེར་མཁན་ཁོ་རང་ཨིན་དི་ཡ་ན་མངའ་སྡེ་ནས་ཡིན་པ་བརྗོད་རེད། ཁོ་གཉིས་གཉིས་ཕ་གིའི་གྲོས་ཚོགས་ཀྱི་ནང་ལོགས་ལ་ཡ་ད་གྲོས་ཚོགས་འཐུས་མི་དེ་གས་ཁོ་ཚོ་ལུས་རྩལ་རྩེད་སའི་ཁང་པ་གཅིག་ཡོད་ས་རེད། དེའི་ནང་ལོགས་ལ་ཡ་ཁོ་གཉིས་གཉིས་ལུས་རྩལ་རྩེད་བྱས་བསྡད་པའི་སྐབས་ལ་ཡ་ད་དེ་ནད་ཡམས་མ་བྱུང་གོང་ནས་རེད་ད། ཡང་ཁོ་གཉིས་གཉིས་སྤྱོད་འགྲོས་མི་འགྲོ་བྱས་བྱས་ད་ད་རྒྱལ་སའི་རྒྱ་ནག་གིས་ངས་ད་གིན་ཞུས་པ་ནང་བཞིན་བྱས་འགྲོ་སོང་ཞེ་པོ་ཅིག་བཏང་བྱས་ཡ་ད Semi Conductor ད་ཨཱ Chips ཟེར་མཁན་དེ་བཟོ་ཡག་འདི་ལ་ཡ་ཁོ་ཚོས་དཀའ་ལས་འབད་བརྩོན་འདི་གིར་བྱེད་ཀྱི་འདུག་ཨཱ་ང་ཚོའི་ད་ཨ་མི་རི་ཀའི་ནང་ལོགས Chips བཟོ་སའི་བཟོ་གྲྭ་དེ་ཚོ་མང་ཆེ་ད་ཕྱི་རྒྱལ་ལ་འདུག་ཟེར་བྱས་ཁོ་གཉིས་བཀའ་མོལ་བྱུང་ཡོད་ས་རེད། བྱུང་དུས་ཙམ་པ་ཁོ་གཉིས་གཉིས་ཀས་འོ་ད་དེ་ང་ཚོ་གཅིག་བྱས་ན་མི་ཞིག་ཡོང་མི་འདུག་ཅེས་བྱས། ཁོ་གཉིས་ཀྱིས་འདི་ནས་བྱས་ད་ཉིས་སྟོང་བཅུ་དགུའི་ལོ་ནས་བྱས་ཁོ་གཉིས་གཉིས་མཉམ་དུ་འབད་བརྩོན་བྱས། བྱས་ད་དེའི་བར་མཚམས་ལ་ཡ། གྲོས་ཚོགས་ཀྱི་ལས་ཀ་ཡིན་པ་ཡིན་ན་ལྷག་པར་དུ་ཡིན་ན་འགྲོ་སོང་ཆེན་པོ་དག་གིས་ཤིག་བཏང་ཡག་བྱེད་དུས་ཙམ་པ་ད་དེ་ལ་བསམ་ཚུལ་སྣ་མིན་སྣ་ཚོགས་ཡོང་གི་རེད་སྐྱོན་བརྗོད་བྱེད་མཁན་སྣ་མིན་སྣ་ཚོགས་ཡོང་གི་རེད་ཨ་ད་གྲོས་འཆར་ཁོ་རང་ཆ་ཚང་བསྡོམས་དུས་ཙམ་པ་ཤོག་ལྷེ་ཁོ་རང་སྟོང་ཕྲག་གཅིག་ཙམ་འདུག་བྱས་བྱས་ད་ད་ལྟ་བར་དུ་གང་ལྟར་འབད་བརྩོན་བྱས་འབོད་སྐུལ་བྱས་བྱས་འདུག་སེ་སླེབས་བསྡད་པ་རེད་ད་རིང་གཟའ་ལྷག་པའི་ཉིན་ག་དེ་དངོས་སུ་ཡིན་ན་གྲོས་ཚོགས་གོང་མས་མོས་མཐུན་བྱས་པའི་རྗེས་ལ་ངས་ད་གིན་ཞུས་པ་ནང་བཞིན་བྱས་ད་རིང་ཕལ་ཆེར་གཅིག་བྱས་ན་ཁྱེད་རྣམ་པས་ང་ཚོ་འདི Podcast གསན་པའི་སྐབས་དེར་གཅིག་བྱས་ན་གྲོས་ཚོགས་འོག་མས་མོས་མཐུན་བྱས་ཚར་ཡོད་ཀྱི་རེད་བྱས་དེ་མ་ཟད་ཡིན་ན་སྲིད་འཛིན་བྷའེ་ཌེན་གྱིས་དེ་སྔོན་ནས་ཁོ་རང་སྲིད་འཛིན་གནང་པའི་གནང་མ་ཐག་པ་ནས་བྱས་ཏེ་དགོངས་འཆར་དེ་ལ་ཡ་ཨ་ནི་རྦད་དེ་རྒྱབ་སྐྱོར་ཞེ་དྲག་བྱས་བྱས་ཡིན་ན་གྲོས་ཚོགས་ཀྱི་གོང་མ་ལ་ཡང་མགྱོགས་སེ་བྱས་ནས་ལས་ཀ་དེ་བྱེད་དགོས་འདུག་ཅེས་འབོད་སྐུལ་ཐེངས་མང་པོ་ཞིག་གནང་ཚར་བ་རེད་འདི་འདྲ་སོང་ཙང། གང་ལྟར་གྲོས་ཚོགས་གོང་འོག་གཉིས་ཀས་མོས་མཐུན་བྱུང་བའི་རྗེས་ཡིན་ན། ལམ་སང་ཕ་གིར་སྲིད་འཛིན་གྱི་ཕྱག་ལ་སླེབས་པའི་རྗེས་ཡིན་ན། ལམ་སང་ས་ཡིག་སྐྱོན་རྒྱུ་ཡིན་པ་ད་ཕལ་ཆེར་གཏན་འཁེལ་བ་རེད། བྱས་ཙང། གྲོས་ཚོགས་གོང་མའི། མང་གཙོ་སྲིད་དོན་ཚོགས་པའི་འགོ་ཁྲིད་ཡིན་ན Chuck Schumer ད་ད་རིང་ཁོ་རང་གྲོས་འཆར་དེའི་རྒྱབ་སྐྱོར་བྱེད་མཁན་དང་འབུད་རྒྱག་མཁན་གཙོ་བོ་དེ་རེད་པ། ཁོ་རང་གིས་གསུངས་བཞག། ད་རིང་གི་གྲོས་འཆར་འདི་ལོ་མང་པོའི་རྗེས་ལ་ཡང་ང་ཚོའི་མི་ཐོག་རྗེས་མའི་ཨ་ནི་དེ་ཚོའི་མི་དེ་ཚོ་ཡང་ཕྱི་མིག་ལྟ་དུས་ཙམ་པ་འོ་དངོས་གནས་ང་ཚོ་དེ་གྲོས་ཚོགས་ཀྱི་ད་རིང་གི་ལས་དུས་འདི་དངོས་གནས་ལས་ཀ་གལ་ཆེན་པོ་བྱས་བྱས་ཨ་ནི་དེ་བྱས་པའི་རྐྱེན་གྱིས་ཡིན་ན་ཨ་མི་རི་ཀའི་ད་ལྟ་བར་དུ་ད་ལོ་མང་པོའི་རིང་ལ་འཛམ་བུ་གླིང་ནང་ལ་ཡང་གསར་གཏོད་བྱེད་ཡག་དང་བཟོ་ལས་དང་དེ་ཚོའི་ཐོག་ཡིན་ན་ད་རྒྱལ་ཁབ་སྔོན་ཐོན་ཆེ་ཤོས་དེ་རིང་འདིའི་གནས་སྟངས་འདི་མུ་མཐུད་གནས་ཐུབ་ཤག་བསམ་བསམ་ཅིག་གིས་འདི་འདྲ་ཅིག་མཐོང་ཐུབ་གི་རེད་ཟེར་བྱས་བྱས་ཡིན་ན་གསུངས་ཤག།